རིམ་གྱིས་འཆི་བ་དེ་ནི་རིམ་གྱིས་འཆི་ངེས་ཏེ་གདུལ་བྱ་དེ་རིམ་གྱིས་འཆི་བ་དེ་མ་རེད་བ། ད་རིམ་གྱིས་འཆི་ངེས་དེ་ག་འདྲ་རེད་ཟེར་ན་དེ་ལ་དེ་ནི་དབང་པོ་བཞི་ལྷན་ཅིག་ཏུ་འགག་གི་རེད་ཟེར་ལྟ་ཐུག་ཟིན་པ་རེད། རིམ་གྱིས་འཆི་བ་དག་ལ་བཞི་ཞེས།

ག་ཚོད་བརྟེན་ཐོབ་ཀྱི་རེད། ཨ་ས། ང་ཚོས་ཅི་བཤད་དགོས། དེ་ནས་ཅི་བཤད་དུས་ག་ལ་འབྲས་བུ་ཐ་མ་གཉིས་དགུས་ཐོབ་བོ་ཟེར་འདུག་ཨང། འབྲས་བུ་ཐ་མ་གཉིས་དགུ་དེ་དབང་པོ་དགུ་དགུ་དགུས་ཐོབ་ཀྱི་རེད། འོ་དེ་རེད་བ།

རྒྱུན་ཞུགས་འབྲས་བུ་བརྩི་བ་ཡིན་ན། རྒྱུན་ཞུགས་འབྲས་བུ་དེ། བཅོ་ལྔ་པ་ལམ་རྗེས་བཟོད་ཀྱི་ངོ་བོར་གྱུར་པའི། ཨ་ནི། དད་སོགས་དབང་ལྔ་ཡོད་པ། དད་སོགས་དབང་ལྔ་བྱས། དེའི་སྒང་ལ་དེ་ནི། ཡིད་དང། ཚོར་བ་བཏང་སྙོམས། ཚོར་བ་བཏང་སྙོམས་ཡིན་པས་ཚོར་བ་བཏང་སྙོམས་བྱས། དེ་ནི་ཀུན་ཤེས་བྱེད་པའི་དབང་པོ། ཀུན་ཤེས། ཀུན་ཤེས་པའི་དབང་པོ་ཅན། ད་དེ་དགུས་ཐོབ་ཀྱི་རེད། ཅེས་རེད་བ། དེས་ན་རྒྱུན་ཞུགས་ཀྱི་འབྲས་བུ་དེ་ག་དུས་ཐོབ་བོ་ཟེར་ན། དེ་ནི། ག་སོ། དེ་ནི། དེ་གའི་ད་ལྟ་ན་དེ། འདོད་པའི་ལུགས་ཤེས་ཀྱི་རོ། འདོད་པའི་ལུགས་ལ། ཨ་ནི། མཐོང་ལམ། ག་ས། ཤེས་བཟོད་སྐད་ཅིག་མ་བཅུ་དྲུག་གི་ནང་ནས་དང་པོ་བཅོ་ལྔ་དེ་མཐོང་ལམ་ཡིན་ཟེར་གི་རེད་བ། བཅུ་དྲུག་པ་དེ། སྒོམ་ལམ་ཡིན་ཟེར་གི་རེད་བ། ལམ། ལམ་གྱི། ལམ་གྱི་གཞི་དེ།